རྒྱ་ནག་གཞུང་གིས་བོད་མི་ཚོ་ལ་བཙན་དབང་གིས་མཉེན་ཆས་དེ་ཡི་རིགས་ཕབ་ལེན་བྱེད་བཅུག་ནས་དོ་བདག་སོ་སོ་ཡི་ཁ་པར་ནང་གི་གཞི་གྲངས་ཡོད་ཚད་དང། ནམ་རྒྱུན་དོ་བདག་གིས་གང་ཟག་སུ་དང་འབྲེལ་བ་བྱེད་ཀྱི་ཡོད་མེད་དང་དྲ་ཚིགས་གང་ཞིག་ལ་ལྟ་ཀློག་བྱེད་ཀྱི་ཡོད་མེད། ཐ་ན་སོ་སོ་ཡི་ནང་མི་དང་གཉེན་ཉེ་ཚོ་ཡི་བར་ལ་ཁ་བརྡ་ག་རེ་བྱེད་ཀྱི་ཡོད་མེད་སོགས་ཀྱི་གནས་ཚུལ་སྔར་ལས་མང་བ་བསྡུ་རུབ་བྱེད་ཐུབ་ཀྱི་ཡོད་པ་གསལ་སྟོན་བྱས་འདུག། མཚན་བྱང་ལ་གཞི་གྲངས་གོ་མཚོན་ཅན་དུ་བསྒྱུར་བ་དང་རྒྱ་ནག་གིས་བོད་ནང་གཞི་གྲངས་ལྟ་སྐུལ་བྱེད་བཞིན་པར་དཔྱད་ཞིབ་ཅེས་བཏགས་པའི་ཞིབ་འཇུག་སྙན་ཐོ་དེའི་ནང་ལ། རྒྱལ་ཁབ་ཀྱི་མགོ་སྐོར་བསླུ་བྲིད་གཏོང་བར་སྔོན་འགོག་བྱེད་པའི་མཉེན་ཆས་དེ་ནི་ཚིག་ངོ་ནས་གཞན་གྱི་འཕྲིན་ཐུང་རྫུན་མ་དང་དྲིལ་བསྒྲགས་རྫུན་མའི་རིགས་སོགས་ཀྱི་དཔལ་འབྱོར་མགོ་སྐོར་ལ་འགོག་ཐབས་བྱེད་པ་ལྟ་བུ་ཞིག་ཡིན་ལུགས་དྲིལ་བསྒྲགས་བྱེད་ཀྱི་ཡོད་ཀྱང། དོན་དམ་ལ་དེ་ནི་རྒྱ་ནག་གཞུང་གིས་ཏོག་དབྱིབས་ནད་ཡམས་སྐབས་སུ་བོད་མི་རྣམས་ཀྱི་གཞི་གྲངས་སྔར་ལས་མང་བ་བསྡུ་རུབ་བྱེད་ཆེད་གསར་དུ་བཏོན་པའི་ཆབ་སྲིད་ཀྱི་ལག་ཆ་ཞིག་ཡིན་པ་དང། ཉེ་བའི་ལོ་ཤས་ཀྱི་རིང་ལ་བོད་ནང་རྒྱ་ནག་གཞུང་གིས་ཕྱོགས་གང་ཅི་ཡི་ཐད་ནས་དམ་དྲག་བྱེད་ཤུགས་ཆེ་རུ་བཏང་ཡོད་སྟབས། རྒྱལ་སྤྱིའི་སྤྱི་ཚོགས་ཀྱིས་དེའི་ཐད་ལ་འཛིན་པའི་རྣམ་འགྱུར་དང་འཕྲུལ་རིག་ལག་རྩལ་ལས་རིགས་ཀྱི་བཟང་སྤྱོད་གཞི་བཞག་ཐོག་ནས་དེ་དོན་ཐག་གཅོད་ཡོང་ཐབས་བྱ་རྒྱུ་ནི་གལ་འགངས་ཧ་ཅང་ཆེན་པོ་ཆགས་ཡོད་པའི་རེ་འབོད་བྱས་ཡོད་པ་རེད།

གཞན་མི་ཡི་གདོང་རིས་ལ་ངོས་འཛིན་ཐུབ་པའི་བྱེད་ནུས་བེད་སྤྱོད་ཀྱིས་གཞི་གྲངས་གཞི་རྒྱ་ཆེན་པོ་བསྡུ་རུབ་བྱས་ཏེ་བོད་པ་ཚོ་ལ་རྗེས་འདེད་དང་སོ་ལྟ་དོ་ནན་དུ་བཏང་རྒྱུ་རེད་འདུག་བོད་གནས་ལྟ་ཞིབ་ཚོགས་པས་བོད་པ་ཞིག་གི་སྐད་ཆ་ལུང་དྲངས་ནས་བརྗོད་དོན་དུ་ན་ནིང་ལོ་ལ་ཁོ་པ་སློབ་གྲྭ་གྲོལ་ནས་ཁྱིམ་དུ་ལོག་པའི་ལམ་བར་དུ་ཉེན་རྟོག་པས་བརྟག་དཔྱད་ས་ཚིགས་ནས་བཀག་སྟེ་ཁ་པར་གྱི་ནང་ལ་མཉེན་ཆས་དེ་བླུགས་དགོས་པའི་བཀོད་ཁྱབ་བཏང་ཡོད་པ་རེད། མཉེན་ཆས་དེ་ཐོན་མ་ཐག་ནས་ཁ་པར་ནང་ལ་བཙན་དབང་གི་སྒོ་ནས་མཉེན་ཆས་བླུགས་བཅུག་ཡོད་པ་དང་སྐབས་དེ་ལ་ཁྱོན་ཁ་པར་དུང་ཕྱུར་གཉིས་ཀྱི་ནང་ལ་མཉེན་ཆས་དེ་བླུགས་ཡོད་པའི་གནས་ཚུལ་ཐོན་འདུག་དབྱིན་ཇི་ཡི་རླུང་འཕྲིན་བཟོ་ཚོང་ཁང་གིས་དབྱིན་ཇི་ཡི་དངུལ་རྩའི་དུས་བབ་ཀྱི་གནས་ཚུལ་སྤེལ་བ་ཞིག་ལུང་དྲངས་ནས་གསར་འགྱུར་སྤེལ་བ་ལས། རྒྱ་ནག་གི་ས་གནས་གཞུང་འཛིན་འགའ་ཤས་ཀྱིས་བཙན་པོ་ཡི་སྒོ་ནས་ལས་བྱེད་ཚོ་ལ་མཉེན་ཆས་དེ་བེད་སྤྱོད་བཏང་བཅུག་ཡོད་པར་མ་ཟད། གལ་སྲིད་མཉེན་ཆས་དེ་བེད་སྤྱོད་མ་བཏང་ཚེ་ཕྲུ་གུ་སློབ་གྲྭ་ལ་འཇུག་མི་ཐུབ་པ་དང་ཐོབ་ཐང་དཔང་ཡིག་ལེན་ཐུབ་ཀྱི་མེད་པ་རེད། དེ་བཞིན་གཙུག་གཡུ་ཡིས་རྒྱ་ནག་གཞུང་འབྲེལ་བརྡ་ཁྱབ་ལ་ཞིབ་འཇུག་བྱས་ནས་ཤེས་རྟོགས་བྱུང་གསལ་ལ་རྒྱ་ནག་དབང་འཛིན་པས་རྒྱལ་ཁབ་བརྟན་བརླིང་ལ་ཉེན་ཁ་བཟོ་མཁན་དུ་མཐོང་བཞིན་པའི་བོད་པ་སྒེར་གྱི་གཞི་གྲངས་གཞི་རྒྱ་ཆེན་པོ་ཞིག་བསྡུ་རུབ་བྱེད་བཞིན་པ་དང། གཞི་གྲངས་བསྡུ་རུབ་ཀྱི་ལས་གཞི་དེས་ཨ་རི་ཡི་རུས་བརྐོས་ཡི་གེའི་བཟོ་ཚོང་ཁང་ཞེས་སུ་འབོད་པའི་མཉེན་ཆས་བེད་སྤྱོད་གཏོང་གི་ཡོད་པ་རེད་ཅེས་བསྟན་འདུག་བོད་གནས་ལྟ་ཞིབ་ཚོགས་པས་བོད་པ་མང་པོ་ཡི་སྐད་འཕྲིན་ནང་ལ་གནས་ཚུལ་སྤེལ་རྗེས་བཀག་སྐྱིལ་བྱེད་སྒོ་གི་བརྗོད་དོན་གང་མང་ཟིན་ཐོ་ལ་བཀོད་ཡོད་པ་ལས། སྲིད་དོན་གྱི་ཚོར་བ་སྐྱེན་པོ་ཡི་ཁོངས་སུ་ཡོད་པའི་དོ་བདག་དང་སྲིད་དོན་གྱི་འབྲེལ་ཡོད་ཐ་སྙད་རྣམས་ནག་བསུབ་གཏོང་གི་ཡོད་པ་དང། རྒྱ་ནག་གཞུང་གི་བྱེད་སྟངས་དེས་ཕྱི་ལོགས་རང་དབང་ལུང་པ་ལ་བཞུགས་པའི་བོད་པ་བཙན་བྱོལ་བ་ཚོ་ལ་ཡང་གཅིག་ལ་གཉིས་བརྒྱུད་ཀྱི་ཤུགས་རྐྱེན་ལུ་གུ་རྒྱུད་དུ་ཐེབས་ཏེ། སོ་སོ་ཡིས་སོ་སོ་ལ་ལྟ་རྟོག་དང་འབྲེལ་འདྲིས་བྱེད་དུས་དངངས་འཚབ་ལངས་རྐྱེན་ཞིག་ཆགས་ཡོད་པ་རེད་ཅེས་བརྗོད་འདུག་གོང་ཞུས་ཀྱི་གནས་ཚུལ་དེ་ཕབ་བསྒྱུར་དང་སྙན་སྒྲོན་ཞུ་མཁན་ཕུན་ཚོགས་ལྷུན་གྲུབ་ཡིན།